བར་ཆད་མེད་ལམ་གྱི་དམིགས་པ་མི་འཐད་པར་ཐལ། འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་མེད་པའི་ཕྱིར་ད་དེ་ཐ་སྙད་དུ་རྟགས་མ། ཀྱི་རང་ལུགས་ཀྱི་རྟགས་མ་གྲུབ་ཟེར་ལན་བརྒྱབ་དགོས་རེད་བ། རྟགས་མ་གྲུབ་ཟེར་ལན་བརྒྱབ་དུས་མེད་པར་ཐལ། དེ་ལྟར་དོན་དམ་པར་མེད་པའི་ཕྱིར། ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ནི་རྙེད་རྒྱུ་མེད་པའི་ཕྱིར། ད་དེ་འདྲས་ཀྱི་རྟགས་གསལ་བཏང་ཡིན་དུས་རང་ལུགས་ཀྱི་ཁྱབ་མེད་ལན་བརྒྱབ་དགོས་ཡོད་རེད།

སྦྱོར་དང་དཀོན་མཆོག་གསུམ་པོ་དང། འོ་ད་དེ་གཉིས་པོ་མ་འདྲ་བའི་ཁྱད་པར་ག་རེ་བཞག་དགོས་རེད་ཡུལ་དང་ཡུལ་ཅན་གྱི་ཆ་ནས་བཞག་དགོས་རེད་སེམས་ཅན་རྣམས་ལུགས་ཟུང་དུ་ཨ། དགུ་པ་ནི་གང་ལ་ན་སེམས་མི་འགོང་པ་སོགས་ཀྱི་ཐབས་མཁས་པ་ལའོ། སེམས་མི་འགོང་པ་ལ་སོགས་པ་ཞེས་དེ་ནི། སྟོང་པ་ཉིད་ཀྱི་དོན་ལ་མི་སྐྲག་པ་རེད་བ་རེད། ཐེག་ཆེན་གྱི་སྦྱོར་ལམ། དྲོད་རྩེ་མོ་ཡར་ཐོབ་བཟོད་པ་ཐོབ་པ་ནི། ཐེག་པ་ཆེན་པོའི། སྟོང་པ་ཉིད་ཉམས་སུ་ལེན་པ་ལ་སྟོང་ཉིད་ལ་མི་སྐྲག་པ་སྟེ་སེམས་མི་འགོང་པ་ཟེར་ལ། དེར་སྟོང་པ་ཉིད་ལ་མི་སྐྲག་པ་ལ་སོགས་པ་དང་འཁོར་གསུམ་བདེན་པར་མི་དམིགས་པ་རྟོགས་པའི་སྒོ་ནས་སྟོང་ཉིད་ལ་མི་སྐྲག་པ་སྟེ་སེམས་མི་འགོང་པ་ལ་སོགས་པའི་ཐབས་མཁས་པ་ལ་ལོག་པར་རྟོག་པ་ཟེར་གོང་ལོག་པར་རྟོག་ས་དེ་སྐད་ཅེས། ད་དེའི་རྩ་བར་ཐབས་བཅས་ཞེས་པའི་ཡུལ་གྱིས་ཡུལ་ཅན་བསྟན་ཏོ་ཟེར་ལ། རྒྱུ་མཚན་ནི། ཐབས་མཁས་ཡོད་ན་སྦྱིན་བྱ་སོགས་སུ་དམིགས་དགོས་ན། ད་ཁོ་རང་གིས་བསམ་ན། ཐབས་མཁས་ཡོད་ན། སེམས་མི་འགོང་པ་ལ་སོགས་པའི་ཐབས་མཁས་པའི་ཉམས་ལེན་ཞིག་ཡོད་ན། ཨ་ནི་སྦྱིན་པ་དང་སྦྱིན་བྱ་དང་ལེན་པོ་ལ་སོགས་པ་དོན་དམ་པར་དམིགས་དགོས་པ་ལས་དེ་དག་དོན་དམ་པར་མི་དམིགས་པས། ཐབས་མཁས་པ་མི་འཐད་སྙམ་པའི་ད་ཁོ་རང་ལོག་རྟོག་དེ་རེད། ཡིད་རེ་ལས་སྦྱོར་བ་ལ་ལོག་པར་རྟོག་པ་ཟེར་བའི་སྐབས་སུ་ཡུལ་འཁོར་གསུམ། རང་བཞིན་བདེན་པར་མི་དམིགས་པའི་རྒྱུ་མཚན་གྱིས། དེར་ཉམས་སུ་ལེན་པའི་སྦྱོར་བ་འཐད་ཀྱི་མི་འདུག་ཟེར་ནས་ཡུལ་གྱི་ཆ་ནས་རྩོད་ཀྱི་ཡོད་རེད། དེ་དོན་དམ་དགོངས་འགལ་ལས་ག་ལ་འགྲོ་གི་ཡོད་རེད། འདི་འདྲའི་ཡུལ་འཁོར་གསུམ་རང་བདེན་པར་མེད་ན།

ཐབས་མཁས་ཡོད་ན་སྦྱིན་བྱ་སོགས་སུ་དམིགས་དགོས་ན་ཟེར་ད་ཁོ་རང་གི་རྩོད་པ་རེད་བ་རྒྱུ་མཚན་ནི་ཐབས་མཁས་ཡོད་ན་སྦྱིན་བྱ་སོགས་སུ་དམིགས་དགོས་ན། ད་དེ་ཉམས་སུ་ལེན་མཁན་གྱི་ཐབས་མཁས་སེམས་མི་འགོང་པ་ལ་སོགས་པའི་དེ་འདྲའི་ཐབས་མཁས་པ་ཞིག་ཡོད་ན་ཨ་ནི་སྦྱིན་བྱ་དང་སྦྱིན་པ་དང་ལེན་པ་པོ་ལ་སོགས་པ་དོན་དམ་པར་དམིགས་དགོས་ན། དེ་རྣམ་མཁྱེན་ཉིད་དང་ལྡན་པའི་ཡིད་ལ་བྱ་བ་དེ་དང་ལྡན་པའི་སྦྱིན་པ་ལ་སྦྱིན་པ་ཡང་སྦྱིན་པའི་འདུ་ཤེས་སུ་མི་འགྱུར། ལེན་པ་ལ་ལེན་པའི་འདུ་ཤེས་སུ་མི་འགྱུར་གཏོང་བ་ལ་གཏོང་བའི་འདུ་ཤེས་སུ་མི་འགྱུར་རོ་ཞེས་སྦྱིན་པ་ལ་སོགས་པ་འཁོར་གསུམ་མི་དམིགས་པར་གསུངས་པའི་ཕྱིར་ཟེར་ད་དེའི་སྒྲུབ་བྱེད་ག་རེ་བཀོད་ཡོད་ཟེར་ན།

ཀུན་རྫོབ་ཀྱི་སྒོ་ནས་དོན་དམ་སྒོ་ནས་ལན་ཟེར་དུས་དོན་དམ་དུ་ཁྱབ་པ་མ་བྱུང་ཀུན་རྫོབ་ཏུ་རྟགས་མ་གྲུབ་དེ་འདྲས་ལན་བརྒྱབ་གི་མ་རེད་ཟེར་རོ། དེ་འདྲས་ལན་བརྒྱབ་ན། དེ་ད་ལྟ་དེ་སྔ་རབས་པས་གི་གསུང་ཚུལ་དེ་ཆགས་འགྲོ་གི་ཡོད་རེད། ཡོད་པར་ཐལ་མེད་པར་ཐལ་ཟེར་དུས། ཁ་ཐུག་རང་ལ་བརྟེན། ཡོད་པར་འདོད་ཡང་ན་མེད་པར་ཅིའི་ཕྱིར་འོ་དེ་འདྲས་ལན་བརྒྱབ་ཡག་མེད་པ་ཞིག་ནི་ཀུན་རྫོབ་ཏུ་ཡོད་དོན་དམ་དུ་མེད་ཟེར་ལབ་བསྡད་ན་དོན་དམ་དེ་སྔ་རབས་པས་ཀྱི་ཡོད་པ་མ་ཡིན་མེད་པ་མ་ཡིན་ཡོད་པ་མ་ཡིན་ཏེ་བློ་ཀུན་རྫོབ་ཏུ་ཡོད་ཀུན་རྫོབ་པའི་ངོར་ཡོད་ཨ་ནི་མེད་པ་མ་ཡིན་ཏེ་ཀུན་རྫོབ་ཏུ་ཡོད་པའི་ཕྱིར་ཡོད་པ་མ་ཡིན་ཏེ་དོན་དམ་དུ་མེད་པའི་ཕྱིར་དོན་དམ་ཡོད་པ་དང་མེད་པ་གང་ཡང་མ་རེད་ཀུན་རྫོབ་ཏུ་ཡོད་ན་ཡོད་གོ་མི་ཆོད་དོན་དམ་དུ་མེད་ན་མེད་གོ་མི་ཆོད་ཡོད་པ་དང་མེད་པ་གང་ཡང་མ་ཡིན་ཟེར་ནས་ལན་བརྒྱབ་སྟངས་དེ་ལས་བརྗོད་ཚར་བ། དེ་འགོག་ཡག་གི་ཆེད་དུ་རྣམ་ཤེས་གཉིས་པོ་བཅད་ནས

དགོངས་དོན་འདི་གཅིག་ཁྱད་པར་ཤོར་གྱི་ཡོད་ས་རེད། ད་འདི་རེ་ལས་འདི་ལ་འགོད་རེ་བཅུ་པ་དེ་གཅིག་རེད་བ་ད། ཐབས་བཅས་ཐུབ་པའི་མངོན་རྟོགས་དང་ཟེར་བ། ཐབས་བཅས་ཐུབ་པའི་མངོན་རྟོགས་ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ་རེད་བ། ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ་ཟེར་ཡ་དེ་དང་རྣམ་པ་ཐམས་ཅད་མཁྱེན་པ་ཉིད་ལ་ལོག་པར་རྟོག་པ་ཟེར་གཉིས་ཡོད་རེད་བ་ཡི་རེ་གང་ལས། དམིགས་པ་འཐད་དང་དེ་ཡི་ངོ་བོ་ཉིད་ངེས་བཟུང་བ་རྣམ་ཀུན་མཁྱེན་ཉིད། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་ལོག་པར་རྟོག་པ་གཅིག་ཡོད་རང་འདི་རེ་ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ་གཅིག་འདུག་བ། ད་འདིའི་སྙིང་པོ་ཡི་གང་གི་གསུམ་པ་དེ་ཀུན་རྫོབ་སྒོ། དོན་དམ་སྒོ་ཅན་ལས་འགའ་ལ་བཞག་པ་རེད་བ། འདི་ཀུན་རྫོབ་སྒོ་ཅན་ནམ་མཁའ་ལ་བཞག་པ་རེད། ད་འདི་གཉིས་མ་འདྲ་བའི་ཁྱད་པར་ག་རེ་ཡོད་ཟེར་ན་སྡུག་བསྔལ་འགྲོ། བཅུ་པ་ནི་གང་ལ་ན་དེ་བཞིན་གཤེགས་པའི་མངོན་རྟོགས་ལའོ། རྒྱུ་མཚན་ནི་ཡུལ་དེ་ཡོད་ན། ད་རྟོགས་བྱའི་ཡུལ་དེ་ཡོད་ན་དེ་བཞིན་གཤེགས་པས་ཆོས་ཐམས་ཅད་མངོན་སུམ་དུ་མཁྱེན་གསུངས་པ་རེད། ད་དེ་མཁྱེན་རྒྱུའི་ཡུལ་དེ་ཡོད་ན་མུ་བཞིར་གཏོགས་པ་དེ་ཡོད་དགོས་ན། ད་དོན་དམ་པར་ནི་ཡོད་པ་མེད་པ་གཉིས་ཀ་གཉིས་མིན་ལ་སོགས་པ་ཡོང་མ་ནི།

དངོས་པོས་ཀྱང་དེ་མ་མཆིས་པ་མངོན་པར་རྟོགས་པར་མི་འགྱུར་དངོས་པོ་མ་མཆིས་པས་ཀྱང་མངོན་པར་རྟོགས་པར་མི་འགྱུར་ན་བཅོམ་ལྡན་འདས་ཅི་ཡི་སླད་དུ་ཐོབ་པ་མ་མཆིས་ཤིང་མངོན་པར་རྟོགས་པ་མ་མཆིས་པ་ཉིད་དུ་མི་འགྱུར་རམ་ཞེས་ཏེ། ན། ཡན་ཆད་དོགས་པའི་རྒྱུ་མཚན། ད་དེའི་རྩོད་པ་པོ་གང་ཟག་དངོས་སྨྲ་བས་དོགས་པ་སྐྱེ་དགོས་ཡང་གི་རྒྱུ་མཚན་དེ་ག་རེ་ཟེར་ན་རྟོགས་བྱའི་ཡུལ་ནི་མཐའ་བཞི་ཡི་ངོ་བོར་མེད་ཟེར་བ་དེ་ལ་བརྟེན་ནས་ད་དེ་རྟོགས་བྱེད་ཀྱི་རྣམ་མཁྱེན་ནི་ཁས་ལེན་གྱི་མིན་ནམ་སྙམ་ནས་ད་རྩོད་པ་ཚུགས་ཡོང་དགོས་རེད་པ། རྒྱུ་མཚན་དེའི། རྒྱུ་མཚན་དེ་ཕྱིན་ཅི་ཕྱིན་གྱི་རེད། དོགས་པའི་ངོ་བོ་ནི། ད་དེའི་དོགས་པ་དེ་འདི་ཡི་ལན་ནི་མངོན་པར་རྟོགས་པ་ཡོད་མོད་ཀྱི་རྣམ་པ་བཞིར་མངོན་པར་བགྲོད་པ་དེ་ལྟ་བུ་ནི་མ་ཡིན་ནོ་ད་རང་ལུགས་ཀྱི། ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཕྱིན་པའི་ཡེ་ཤེས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་བཞག་པ་དེ་རྟོགས་བྱ་ཨ་ནི་མཐའ་བཞི་པོ་གང་རུང་གི་ཨ་ནི། རེད། མངོན་སུམ་དུ་རྟོགས་པའི་ཆ་ནས་བཞག་གི་ཡོད་མ་རེད། ད་དེ་རྟོགས་བྱ་མེད་ན་ཡང། ཨ་ནི་རྣམ་མཁྱེན་འཐད་ཀྱི་རེད་ཟེར་རང་ལུགས་ལན་ཐོག་བྱེད་ཀྱི་ཡོད། ཞེས་པ་དེ་མཐའ་བཞི་དང་བྲལ་བར་མཁྱེན་པ་དེའི་རྟོགས་པ་ཡིན་གྱི་དེར་བཞིར་ཨ་ནི་དམིགས་པ་མིན་པའོ། འདིར་ཡང་རྩོད་ལན་གཉིས་ཀ་ཀུན་རྫོབ་ཀྱི་སྒོ་ཅན་ལེན་པ་ཡིན། ད་འདི་དང་གསུམ་པའི་ཁྱད་པར་ཡང་སྲིད་ལམ་དག་རེད། འདི་དང། བཞི་རེ་ལ་ད་འདི་བཅུ་པ་དེ་རེད་བ། ཐབས་བཅས་ཐུབ་པའི་མངོན་རྟོགས་ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ་དང་རྣམ་པ་ཐམས་ཅད་མཁྱེན་པ་ཉིད་ལ་ལོག་པར་རྟོག་པ་གསུམ་པ་དེ།

ག་རེ་ཟེར་དངོས་པོ་དང་དངོས་པོ་མེད་པ་དང་གཉིས་ཀ་དང་གཉིས་མིན་ངོ་བོ་གང་རུང་རྟོགས་པའི་ཡེ་ཤེས་ཀྱི་ཡུལ་གོ་བ་ལ་དེ་འདྲའི་ཡེ་ཤེས་མེད་པའི་ཕྱིར། ཡུལ་གྱི་ཆ་ནས་ཡུལ་ཅན་ཆ་ནས་འཇོག་གི་ཡོད་རེད། དེ་ཡིན་ཙང་དེ་ལྟ་བུ། གང་དང། ཀུན་རྫོབ་སྒོ་ཅན་ངོས་ནས་ལྟ་ལ་འགྲོ་གི་ཡོད་རེད། ཁྱད་པར་དེ་བྱེད་ཀྱི་འདུག་བ། ད་དེ་ཧ་གོ་དགོས། ད་གཞན་འདྲ་བོ་འདྲ་བོ་གྱི་ར་ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ།

ལབ་ཀྱི་འདུག་བ། རྟག་མི་རྟག། གནོད་བྱེད། གཉིས་ཀ་དང་གཉིས་མིན་ལ་སོགས་པའི་ངོ་བོར་དོན་དམ་པར་ནི་མེད་པས། ད་ཁོ་རང་གིས་བསམ་དུས་ག་རེ་བསམ་གྱི་ཡོད་རེད་ཟེར་ན། རྟག་པར་འཛིན་པའི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་རྟག་པར་འཛིན་པའི་བློ་དེ་ཕྱིན་ཅི་ལོག་ཡིན་ཟེར་ཡ་དེ་ལག་ཡིན་གསུངས་ན། མི་རྟག་པར་འཛིན་པའི་བློ་དེ་ཕྱིན་ཅི་མ་ལོག་པ་ཡིན་དགོས་རེད་བ། འོན་ཏེ་ཕྱིན་ཅི་ལོག་ཡིན་མ་ཡིན་གྱི་རྣམ་གཞག་དེ་མི་འཐད་པར་ཐལ། རྟག་མི་རྟག། གཉིས་ཀ་གཉིས་མིན་ལ་སོགས་པ་ཐམས་ཅད་དོན་དམ་པར་ནི་མེད་ན་ཕྱིན་ཅི་ལོག་ཡིན་ན་ཡིན་མཉམ་འགྲོ་མ་ཡིན་ན་མ་ཡིན་མཉམ་འགྲོ་དགོས་འདུག་བསམ་ནས་ཕྱིན་ཅི་ལོག་མི་འཐད་པར་ཐལ་ཟེར་དེ་གཏོང་བ་རེད་བ། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་རྟག་པར་འཛིན་པའི་བློ་དེ་ཆོས་ཅན་ཕྱིན་ཅི་ལོག་དང་མཚན་གྱི་ལ་གསུངས་པ་རེད། ཕྱིན་ཅི་ལོག་མི་འཐད་པ་དེ་ཅིའི་ཕྱིར་མི་འཐད་པ་ཡིན་པ་དང། དེ་རྟག་པར་དང་རྟག་པའི་ངོ་བོར་ཕྱིན་ཅི་ལོག་མི་འཐད་པ་ཡིན་པ་དང་དེ་རྟག་པ་དང་མི་རྟག་པ་གང་གི་ངོ་བོར་ཡང་བདེན་པར་སྤྲོས་པ་འཛིན་པའི་བློ་དེ་ཕྱིན་ཅི་ལོག་ཡིན་པར་གསུངས་པས།

དེའི་ལམ། དེ་རེད་བ། ལམ་ཤེས་པའི་ལམ་ཤེས་གསུམ་ཀ་བསྒོམ་པ་མི་འཐད་བ་དང། ཐེག་དམན་གྱི། ལམ་དང། ཉན་ཐོས་དང་རང་རྒྱལ་གྱི་ལམ་བསྒོམ་པའི་འབྲས་བུ། རྒྱུན་དུ་ཞུགས་པའི་འབྲས་བུ་དང་ལན་ཅིག་ཕྱིར་འོང་ཕྱིར་མི་འོང་བ་དགྲ་བཅོམ་པ་རང་སངས་རྒྱས་ཀྱི་འབྲས་བུ་མངོན་དུ་བྱེད་པ་དེ་མེད་པའི་ཕྱིར། དེ་ཡོད་ཟེར་ན། དཔེ་ཆ་དང་འགལ་ཟེར་ནས་ད་མེད་པ་དེ། མདོ་ཡི་ལུང་དེ་ཚོ་དྲངས། བྱང་ཆུབ་སེམས་དཔའི་དེ་མེད་ཟེར་ཡོད་རེད་བ།

དེ་ལ་རང་ལུགས་ལན་གར་བྱའོ། ཁྱབ་མེད་ཀྱི་ལན་རེ་བ། ཁྱབ་མེད་ཀྱི་ལན་རེ་བ། དེ་ཁྱབ་མེད་ཀྱི་ལན་གྱི་དུས་དོན་དམ་པར་ཁྱབ་པ་མེད་ཟེར་ལབ་ཡོད་མ་རེད་ཀུན་རྫོབ་ཀྱི་ཀ་རེ་བ། ཉན་རང་གི་ལམ་བསྒོམ་པའི་འབྲས་བུ་རྒྱུན་ཞུགས་ཕྱིར་འོང་ཕྱིར་མི་འོང་དགྲ་བཅོམ་པའི་འབྲས་བུ་མངོན་དུ་བྱེད་པ་མེད་ན་ཉན་རང་གི་ལམ་བསྒོམ་པ་མི་འཐད་པས་མ་ཁྱབ་ཟེར། ག་རེའི་ཆེད་དུ་རེད་ཟེར་ན་གདུལ་བྱ་དེ་དག་རིགས་ཅན་རྗེས་སུ་བཟུང་ནས་དེ་འདུལ་བའི་ཆེད་དུ་རེད། ད་རང་ལུགས་ལན་དེ་རྒྱག་པ་རེ་བ། བཅུ་གཉིས་པ་ལམ་གྱི་ངོ་བོ་ལ་ལོག་པར་རྟོག་པ་དེ་སྟོན་པ་ལ་གསོལ་པ་བཅུ་ལྡན་འདས་གལ་ཏེ་བྱང་ཆེན་ལམ་ཐམས་ཅད་ཡོངས་སུ་རྫོགས་པར་བགྱིས་ཏེ་བྱང་ཆུབ་སེམས་དཔའི་སྐྱོན་མ་མཆིས་པར་འཇུག་པར་བྱས། སྐྱོན་མ་མཆིས་པའི་ལམ་བྱང་ཆུབ་སེམས་དཔའི་སྐྱོན་མ་མཆིས་པའི་ལམ་ཟེར་ཏེ་ཐེག་ཆེན་མཐོང་ལམ་ནས་བཤད་པ་རེད། བྱང་ཆུབ་སེམས་དཔའི་སྐྱོན་མ་མཆིས་ལ་འཇུག་པར་བྱའི་བཅོམ་ལྡན་འདས་འདི་ལྟར། ས་བརྒྱད་པའི་ལམ་ཡང་གཞན་ཞེས་པ་ནས། བྱང་ཆེན་བརྒྱད་པར་འགྱུར་ཏེ་རྒྱུན་དུ་ཞུགས་པའི་འབྲས་བུ་ཐོབ་པའང་ལན་ཅིག་འདི་ག་རེ། ས་བརྒྱད་པར་འགྱུར་ཏེ། འདིར་རྒྱུན་ཞུགས་ཞུགས་པ། འདི་འགྱུར་ཏེ། རྒྱུན་ཞུགས་འབྲས་བུ་དང་ལན་ཅིག་ཕྱིར་འོང་བའི་འབྲས་བུ་དང་ཕྱིར་མི་འོང་བའི་འབྲས་བུ་དང་དགྲ་བཅོམ་པའི་འབྲས་བུ་དང། རང་རྒྱལ་དགྲ་བཅོམ་པའི།

བཅུ་གསུམ་པ་གཉེན་པོ་ལ་ལོག་པར་རྟོག་པ་དང་བཅུ་བཞི་པ་སྤང་བྱ་མི་མཐུན་ཕྱོགས་ལ་ལོག་པར་རྟོག་པ་གཉིས་སྟོན་པ་ལ་རབ་འབྱོར། འོན་ཀྱང་འདི་ལྟར་གཟུགས་གང་ཡིན་པ་དང་ཞེས་པ་ནས་ཇི་ཙམ་གྱིས་ན། འཕགས་པའི་ཆོས་འདུལ་བ། འཕགས་ཆོས་འདུལ་བ། འཕགས་པའི་ཆོས་འདུལ་བ་ཞེས་བགྱི། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་རབ་འབྱོར་འདི་ལ་ཉན་ཐོས་རྣམས་དང། རང་སངས་རྒྱས་རྣམས་དང་བྱང་ཆུབ་སེམས་དཔའ་རྣམས་དང་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རྣམས་ནི།

བཅས་བྲལ་བའི་རྣམ་ཤེས་གཉིས་ཀ་དོན་དམ་པར་མི་དམིགས་པའི་ཕྱིར། དོན་དེ་དོན་དམ་གོ་ཅན་ལས་འགལ་བ། ཞེས་སོགས་གསུངས། དེའི་དོན་འཆད་པ་ལ། གཉེན་པོ་མི་མཐུན་ཕྱོགས་དག་དང། འདོད་ཆགས་བཅས་བྲལ་གཉིས་ཀ་འཐད་ཀྱི་མེད་ན་ཨ་ནི་གཉེན་པོ་དང་མི་མཐུན་ཕྱོགས་འཐད་ཀྱི་ཡོད་མ་རེད་བ། འདོད་ཆགས་དང་བྲལ་བ། གཉེན་པོའི་ཕྱོགས་བསྒོམ་པའི་སྟོབས་ཀྱིས་ཡོང་དགོས་རེད་བ། འདོད་ཆགས་དང་ལྡན་པ་དེ་གང། གཉེན་པོ་འགྲོ་སེལ་གྱི་མི་མཐུན་ཕྱོགས་དེ་རེད་བ།

དེའི་དངོས་པོར་སྨྲ་བ་ཟེར་ཡ་དེ་སེམས་ཙམ་པར་འཇོག་དགོས་རེད་ཟེར་དྲང་ངེས་སྤྱི་དོན་ནང་སོགས་གསུངས་པ་རེད་བ། དེ་བྱེད་དུས་འདོད་ཆགས་དང་ལྡན་པ་དང་འདོད་ཆགས་དང་བྲལ་བ་གཉིས་ཀ་དོན་དམ་པར་མེད་ན་འདོད་ཆགས་དང་ལྡན་པ་དང་བྲལ་བ་གཉིས་ཀ་མེད་པ་ལ་གོ་འགྲོ་གི་ཡོད་རེད་ད་སེམས་ཙམ་པས་དེ་བྱེད་དུས་ཨ་ནི་གཉེན་པོ་དང་མི་མཐུན་ཕྱོགས་མི་འཐད་པར་ཐལ་འདོད་ཆགས་དང་བཅས་པ་དང་འདོད་ཆགས་དང་བྲལ་བ་མེད་པའི་ཕྱིར་རྟགས་མ་གྲུབ་ཟེར་ལབ་དུས་མེད་པར་ཐལ་དེ་དག་དོན་དམ་པར་མེད་པའི་ཕྱིར་ཁྱབ་མེད།

ཞིག་མ་རེད། དེ་མི་འདི་ན་ད་རང་མཚན་མེད་པར་ཐལ། ཨ་ནི་ཨ་ནི་ཆོས་ཅན་མེད་པའི་ཕྱིར། རྟགས་མ་གྲུབ་ཟེར་ལབ་དུས་ཨ་ནི་མེད་པར་ཐལ་ཆོས་ཅན་ཨ་ནི། སྔོན་པོ་དང་ད་ས་ཆུ་མེ་རླུང་ལ་སོགས་པ་དེ་དག་ཨ་ནི་མེད་པའི་ཕྱིར། མེད་པར་ཐལ་དོན་དམ་པར་མེད་པས་ནོ་ད་དེ་གསུངས་ཡོད་རེད། མཚན་ཉིད་དང་ཞེས་གསུངས། ད་བཅུ་དྲུག་པ་ཁྱོད་རྣམས་ཀྱིས། དེ་རེད་དེ་ག་རེ་རེད་བཅུ་ལྔ་པ་ཆོས་རྣམས་ཀྱི་སྤྱི་ཡི་མཚན་ཉིད་རེད་བས། རང་སྤྱིའི་མཚན་ཉིད་ལ་ལོག་པར་རྟོག་པ་བྱེད། ད་བཅུ་དྲུག་པ་ཆོས་རྣམས་ཀྱི་རང་སྤྱིའི།

བཅུ་དྲུག་པ། ཆོས་རྣམས་ཀྱི་རང་སྤྱིའི་མཚན་ཉིད་བསྒོམ་པའི་ལམ་ལ་ལོག་པར་རྟོག་པ་དེ་སྟོན་པ་ལ། གསོལ་པ། བཅོམ་ལྡན་འདས་གལ་ཏེ་ཆོས་ཐམས་ཅད་མཚན་ཉིད་མ་མཆིས་ཤིང་མཚན་ཉིད་ཐ་དད་པ་ཡང་མ་ལགས་ན་དེ་ཇི་ལྟར་བྱང་ཆེན་གྱིས་ཤེར་ཕྱིན་བསྒོམ་པ་ཕྱིན་པར་འགྱུར་ཞེས་པ་ནས་བླ་མེད་རྫོགས་བྱང་དུ་མངོན་པར་སངས་རྒྱས་ཏེ་སེམས་ཅན་རྣམས་ཀྱང་ཕུང་པོ་གསུམ་དུ་ལུང་བསྟན་ཏོ། ཞེས་གསུངས། སེམས་ཅན་རྣམས་ཕུང་པོ་གསུམ་དུ་ལུང་བསྟན་ཏོ། ཕུང་པོ་གསུམ་དུ་ལུང་བསྟན་ཏོ་ཟེར་ག་རེ་ཟེར་བ་རེད།

ཕུང་པོ་གསུམ་དུ་ལུང་བསྟན་ཏོ། དེ་བྱས་ན་ཕུང་པོ་ལྔ་ཡོད། བླ་མེད་རྫོགས་བྱང་དུ་མངོན་པར་རྫོགས་པར་སངས་རྒྱས་ཏེ་སེམས་ཅན་རྣམས་ཀྱང་ཕུང་པོ་གསུམ་དུ་ལུང་བསྟན་ཏོ། འོ་ན་ཞེས་གསུངས་དེའི་དོན་འཆད་པ་ལ། ཡུལ་གང་ལ་རྟོག་པ་ཚུལ་ཇི་ལྟར་རྟོག་པ་ཨ་ལས་ད་དེ་རེད། ད་ཕུང་པོ་གསུམ་དུ་ལུང་བསྟན་ཏོ་ཟེར་ཏེ་གནས་སྐབས་ཉན་ཐོས་པའི་ད་ཟག་མེད་ཀྱི་ཕུང་པོ་ཐོབ་རུང་གཅིག་དང་རང་རྒྱལ་བའི་ཟག་མེད་ཕུང་པོ་ཐོབ་རུང། ཨ་ནི་ཐེག་ཆེན་གྱི་ཟག་པ་མེད་པའི་ཕུང་པོ་ཐོབ་རུང་གཅིག་ཨ་ནི་རིགས་ཅན་གསུམ་སྐད་ཆ་ལབ་གི་ཡོད་ན། ད་གང་ཤེས། ཞེས་གསུངས། ད་དེའི་དོན་འཆད་པ་ལ་འདིའི་བར་དེ་ཚོ་ཚང་མ་ད་དང་པོ་དེ་ལ་དམིགས་པ་འཐད་པ་ལ་ལོག་པར་རྟོག་པའི་སྐབས་སུ་ཡུལ་གང་ལ་ལོག་པར་རྟོག་པ་ནི་ལོག་པར་རྟོག་པའི་ཚུལ་ག་འདྲ་ཡིན་པ་ལོག་པར་རྟོག་དགོས་ཡ་རྒྱུ་མཚན་ག་རེ་ཡིན་པ་ལོག་པར་རྟོག་ལོག་པར་རྟོག་མཁན་གྱི་གང་ཟག་ག་རེ་ཡིན་པ་དེ་བཞི་ཀ་གསུངས་པ་རེད། ད་ད་ལྟ་ཐ་མ་བཅུ་དྲུག་དེ་ལ་མཐའ་མའི་སར་ཡིག་གསུངས་ཡོད་རེད་བར་བ་དེ་ཚོ་ལ་ཚིག་ཚོགས་སྐྱུང་བའི་ཆེད་དུ་མ་གསུངས་རེད་བ། གཞན་ཚང་མ་དེ་ག་གཅིག་པ་ཞེས་བཤད་ཡོད་རེད་ད་ཡུལ་གང་ལ་ལོག་པར་རྟོག་པ་ཚུལ་ཇི་ལྟར་ལོག་པར་རྟོག་དེ་ལྟར་རྟོག་པའི་རྒྱུ་མཚན་ལོག་པར་རྟོག་མཁན་གྱི་གང་ཟག་ཟེར་བཞི་བཤད་ཡོང་གི་རེད་བ། ད་འདིར་ཐ་མ་དེ་དང་ཐ་མ་དེ་ཡིན་ཚེ་འདི་ཕྱིའི་དབང་ཟླ། ཡུལ་གང་ལ་ལོག་པར་རྟོག་པ་རེད་ཟེར་ན་ཨ་ནི་རང་སྤྱིའི་མཚན་ཉིད་བསྒོམ་པ་ལ་ལོག་པར་རྟོག་པ་དེ་རེད་བ། ཚུལ་ཇི་ལྟར་དུ་ལོག་པར་རྟོག་པ་རེད་ཟེར་ན་ཨ་ནི་རང་སྤྱིའི་མཚན་ཉིད་བསྒོམ་ཡག་དེ་དག་དོན་དམ་པར་མེད་པས་ཨ་ནི་འདི་བསྒོམ་ཡག་མེད་དོ་སྙམ་དུ་ལྟ་ལོག་གི་རྒྱུ་མཚན་དེ་ལོག་པར་རྟོག་འགྲོ་བ་རེད་བ། དེ་ལྟར་རྟོག་པའི་རྒྱུ་མཚན་ག་རེ་ཟེར་ན་ཁོ་རང་ཕྱིན་ཅི་ལོག་གི་རིགས་པ་ག་རེ་བཀོད་པ་ཟེར་ན་ཨ་ནི་མཚན་གཞི་དང་མཚོན་བྱ་དང་མཚོན་བྱེད་ལ་སོགས་པ་དེ་དག་དོན་དམ་པར་མེད་པས་ཨ་ནི་རང་མཚན་དང་སྤྱི་མཚན་ལ་སོགས་པ་མེད་དེ་དགོས་འདུག་བསམ་དུ་འཛིན་འགྲོ་ཡོད་རེད་བ། ད་ལོག་པར་རྟོག་མཁན་གྱི་གང་ཟག་དེ་ནི་དངོས་པོ་བདེན་གྲུབ་སྨྲ་བའི་སེམས་ཙམ་པ། གཙོ་བོར་ཐལ་དེ་རེད་བ། གཞུང་ལས། དང་པོ་ནི་ཡུལ་གང་ལ་ལོག་པར་རྟོག་ན་བསྒོམ་པ་ལ་ལོག་པར་རྟོག་པ་རེད་ཞེས་དང། དེའི་ཐད་ཀྱི་འགྲེལ་པ་ལས་བསྒོམ་པ་ལ་ཞེས་སོགས་གསུངས། ཞེས། ད་གཉིས་པ་ནི། ཚུལ་ཇི་ལྟར་ལོག་པར་རྟོག་གི་རེད་ཟེར་ན་ཕན་ཚུན་འགལ་བས་ཟེར་ད། རང་སྤྱིའི་མཚན་ཉིད་བསྒོམ་པ་ཡོད་ཟེར་ལ། རང་སྤྱིའི་མཚན་ཉིད། དོན་དམ་པར་མེད་ཟེར་དེ་ནི་འགལ་གྱི་འདུག་བསམ་ནས་ལོག་པར་རྟོག་པ་རེད་ཟེར། ཕན་ཚུན་འགལ་བའི་དོན་སྒྲུབ་པས་མི་འཐད་པ་ཉིད་ཀྱིས་ཐེ་ཚོམ་གྱི་ངོ་བོ། ཐེ་ཚོམ་གྱི་ངོ་བོ་ཟེར་དེ་ཁོ་རང་གི་ཐེ་ཚོམ་ལས་མི་འདའ་བས་ན་ཐེ་ཚོམ་གྱི་ངོ་བོ་རེད་མ་གཏོགས་ཕྱིན་ཅི་ལོག་གི་རྟོག་པ་དེ་ཐེ་ཚོམ་རེད་གསུངས་ཡོད་མ་རེད་ཟེར་གསུངས་འདུག་བསམ་པའི་ནང་བཞེངས་ཆེད།

འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་མེད་པས། ཀྱི་རེད། བར་ཆད་མེད་ལམ་དང་རྣམ་མཁྱེན་གྱི་དམིགས་པ་འཐད་ཀྱི་མ་རེད་ཟེར་མཁན། སྨྲ་མཁན་གྱི་གང་ཟག་དེས་ལོག་པར་རྟོག་པ་རེད། སྨྲ་བ་རྣམས་ཀྱི་ལོག་རྟོག་པ་ཞེས་དང། སྐྱེ་བོ་བྱང་ཆུབ་སེམས་དཔའི་ཐབས་ལ་མཁས་པ་མི་ཤེས་པའི་རབ་ཏུ་སྨྲ་བ་ཉིད་ཐམས་ཅད་ཀྱིས་ཐམས་ཅད་ཀྱི་ལོག་པར་རྟོག་པ་ཞེས་པས་བཤད་དོ། འདི་རེད། སྨྲ་བ་རྣམས་ཀྱི་ལོག་པར་རྟོག་མཁན་གྱི་གང་ཟག་ངོས་འཛིན་གྱི་རྩ་བའི་ཚིག་ལ་སྨྲ་བ་རྣམས་ཀྱི་ལོག་རྟོག་པ་ཟེར་དེས་བསྟན། ད་དེའི་ཐད་ཀྱི་འགྲེལ་པ་ལས་སྐྱེ་བོ་བྱང་ཆུབ་སེམས་དཔའི་ཐབས་ལ་མཁས་པ་མི་ཤེས་པའི་ལྟ་བ་ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་གཞི་གཅིག་གི་སྟེང་དུ་འགལ་མེད་ཉམས་སུ་ལེན་པ་སྟེ་དེ་གཉིས་ཉམས་སུ་ལེན་ཚུལ་བས་ད་དབུ་མའི་ལུགས་ཀྱི་ད་ཐུན་མོང་མ་ཡིན་པ་ཡིན་པ་དེ་ཧ་མི་གོ་མཁན་གྱིས་ནི། ཐ་སྙད་དུ་ག་རེ་ཟེར་དོན་དམ་པར་མེད་ན་ཐ་སྙད་དུ་མེད་འགྲོ་དགོས་འདུག་བསམ་སྟེ་མཁན་གྱི་ད་ཕྱིན་ཅི་ལོག་ཡོད་མཁན་གྱི་སེམས་ཙམ་པའམ་ད་དངོས་པོ་བདེན་པར་སྨྲ་བ་དེ་དག་གི་ལོག་པར་རྟོག་པ་རེད། སྐྱེ་བོ་བྱང་ཆུབ་སེམས་དཔའི་ཐབས་ལ་མཁས་པ་མི་ཤེས་པས་རབ་ཏུ་སྨྲ་བ་གཉིས། ཐམས་ཅད་ཀྱི་ལོག་པར་རྟོག་པར་བྱེད་པ་བཅུ་དྲུག། དེ་འགྲེལ་པའི་ཚིག་ཅིག། ད་ལྟའི་ཡན་ཆོད་དེ། མདོ་དང་རྩ་བ་དང་འགྲེལ་པས་ཀྱི། དེ་བསྟན་སྟངས་དེ། བསྐྱར་ཚར་བ་རྩ་འགྲེལ་ཏེ། ད་འདིར་མ་གཞུང་དོན། སྦྱོར་བ་ངག་དོན་དུ་བྲིས་ཟེར་ཡ་དེ་རེད་བ། གཞུང་དོན་ནི་སྐབས་འདིར་བསྟན་གྱི་བསལ་བྱ་ལོག་རྟོག་ཆོས་ཅན་ཁྱོད་ལ་བཅུ་དྲུག་ཡོད་དེ། ཡུལ་གྱི་སྒོ་ནས་དེ་ལྟར་ཡོད་པའི་ཕྱིར། ད་བར་ཆད་མེད་ལམ་གྱི་དམིགས་པ། དམིགས་པ་ནས་བཟུང་སྟེ། ད་ད་ལྟ་རང་སྤྱིའི་མཚན་ཉིད་བསྒོམ་པའི་བར་གྱི་ད་བཅུ་དྲུག་ལ་ལོག་པར་སྒྲུབ་པའི་ལོག་རྟོག་བཅུ་དྲུག་ཡོད། ཡུལ་གྱི་སྒོ་ནས་དེ་ལྟར་ཡོད་པའི་ཕྱིར། རྣམ་མཁྱེན་གྱི་དམིགས་པའམ་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་མི་འཐད་པར་ཐལ་ད་དེ་དང་པོ་དེ་རེད་བ། འདུས་བྱས་དང་འདུས་མ་བྱས་ཀྱི་ཁམས་རྣམས་དོན་དམ་པར་མ་གྲུབ་པའི་ཕྱིར་ཞེས་པའི་ཐལ་འགྱུར་ཆོས་ཅན། ཁྱོད་དབུ་མ་པ་ལ་ད་དེ་རེ་ཁོ་ར་གནོད་བྱེད་དོགས་སུ་གཏོང་གི་ཡོད་རེད་བ། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་བཞག་ཡོང་དུས་ཡུལ་རང་ལུགས་ལ་ཡེ་རེ་ལས་ཁྱད་ཆོས་གསུམ་ལྡན་གྱི་བཞག་པ་རེད་བ། རེད་ཨ་ནི་དེ་མ་ཐག་རྐྱེན་ཨ་ནི། རྫོགས་བྱང་དོན་གཉེར་གྱི་དྲན་པ། ཨ་ནི་རང་གི་དམིགས་པ་དེ་སྤྲོས་བྲལ། ཨོ་ད་དེ་འདྲས་རེད་ཟེར་བཞག་ཡོང་དུས་དམིགས་པ་སྤྲོས་བྲལ་བཞག་སྟངས་དེ་འཐད་ཀྱི་མི་འདུག་བསམས་ཏེ་ད་ཁོ་རང་གི་རྩོད་པ་དེ་སླེབས་པ་རེད་བ། ནི་བར་ཆད་མེད་ལམ་དང། ད་དེའི་དངོས་སུ་གྲུབ་པའི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་དམིགས་པ། ནི། ཁྱོད་རང་སྟོང་པ་ཉིད་ཡིན་ཟེར་ཏེ་བཞག་པ་དེ་དམིགས་པ་བཞག། བཞག་པ་དེ་མི་འཐད་པར་ཐལ་འདུས་བྱས་དང་འདུས་མ་བྱས་ཀྱི་ཁམས་རྣམས་དོན་དམ་པར་མ་གྲུབ་པའི་ཕྱིར་ཟེར་གནོད་བྱེད་ཐལ་འགྱུར་བཏང་བ་རེད་བ། དེ་གནོད་བྱེད་མི་འཇུག་སྟེ་ཐལ་འགྱུར་དེ་ལ་ཁྱབ་མེད་ལན་རེད། ཁྱོད་དབུ་མ་པ་ལ་གནོད་བྱེད་ཀྱི་ཐལ་འགྱུར་ཡང་དག་མ་ཡིན་པར་ཐལ་ཁྱོད་ལ་དབུ་མ་པས་ཁྱབ་པ་མ་གྲུབ་པའི་ལན་དོན་མཐུན་ཐེབས་པའི་ཕྱིར། ད་འདི་ཁྱབ་པ་མ་བྱུང་ཟེར་ལན་རྒྱག་གི་ཡོད་རེད་མ་གཏོགས་དོན་དམ་དུ་ཁྱབ་པ་མ་བྱུང་ཟེར་ལབ་ན། དོན་དམ་དུ་ཁྱབ་པ་མ་བྱུང། ཀུན་རྫོབ་དུ་ད་མེད་པའི་ཕྱིར་ཟེར་ཀུན་རྫོབ་དུ་ཡིན་ན་ཀུན་རྫོབ་དུ་རྟགས་མ་གྲུབ་བོ་ཟེར་ལན་རྒྱག་མ་རེད་ཟེར། དེ་འདྲའི་ཟེར་ལན་རྒྱག་ཏུ་བཀོད་ན་ཡོད་པ་དང་མེད་པའི་རྣམ་གཞག་འཇོག་ཐུབ་མ་རེད་ཟེར་བ་རེད། འདུས་བྱས་དང་འདུས་མ་བྱས་ཀྱི་ཁམས་རྣམས་དོན་དམ་པར་མ་གྲུབ་པའི་ཕྱིར་ཟེར་དེ་དབུ་མ་པ་ལ་གནོད་བྱེད་ཀྱི་ཐལ་འགྱུར་ཡང་དག་མ་ཡིན་པར་ཐལ་ཁྱོད་དབུ་མ་པའི་གི་ལན་དོན་མཐུན་ཐེབས་པའི་ཕྱིར་ཏེ་ཁྱབ་མེད་ཀྱི་ལན་དོན་མཐུན་ཐེབས་པའི་ཕྱིར། ཁྱོད་ལ་དབུ་མ་པས་ཁྱབ་པ་མ་གྲུབ་ཀྱི་ལན་དོན་མཐུན་ཐེབས་པའི་ཕྱིར། རང་གཞན་གྱི་དོན་གཉིས་ཕུན། ཕུན་སུམ་ཚོགས་པ། དོན་དུ་གཉེར་བའི་བྱང་ཆུབ་སེམས་དཔའ་ཆོས་ཅན། ད་དེ་ཚོ་ཚང་མ་བཅུ་དྲུག་དེ་ཚོ་ཚང་མ་ད་དེ་ནས་མར་རིགས་འགྲེ་གོ་རྒྱུ་རེད་རེད་བ། ཨང། རང་གཞན་གྱི་དོན་གཉིས་ཕུན་ཕུན་སུམ་ཚོགས་པ་དོན་དུ་གཉེར་བའི་བྱང་ཆུབ་སེམས་དཔའ་ཆོས་ཅན་རང་དོན་ཕུན་ཚོགས་གཟུགས་སྐུ་གཉིས་དང། མ་རེད། རང་དོན་ཕུན་ཚོགས་ཆོས་སྐུ་གཉིས་དང་གཞན་དོན་ཕུན་ཚོགས་གཟུགས་སྐུ་གཉིས་དོན་དུ་གཉེར་བའི་བྱང་ཆུབ་སེམས་དཔའ་ཆོས་ཅན། བདེན་གཉིས་ཀྱི་རྣམ་དབྱེ་ལ་མཁས་པ་སྔོན་དུ་བཏང་ནས། ད་ནང་བདེན་གཉིས་ཀྱི་རྣམ་དབྱེ་དོན་དམ་པར་མེད་པ་དང་ཐ་སྙད་དུ་ཡོད་པ་གཞི་གཅིག་གི་སྟེང་དུ་འགལ་བ་མེད་པར་རྟོགས་པའི་བློ་སྔོན་དུ་བཏང་ནས་དེ་རྟོགས་བྱེད་ཀྱི། དང་པོ་བསམ་བྱུང་གི་རྗེས་དཔག། སྒོམ་བྱུང་གི་ཞི་གནས་དང་ལྷག་མཐོང། དེ་བསྒོམ་པ་ལ་བརྟེན་ནས་མངོན་སུམ། དེ་ལ་བརྟེན་ནས། ཀྱི། མཐར་གྱིས་སྦྱོར་བ་ལ་སོགས་པ་རིམ་པ་བཞིན་དུ་བསླབས་ནས། རྒྱུན་མཐའི་བར་ཆད་མེད་ལམ་ཐུག་པའི་བར་དུ།

དངོས་པོ་བདེན་གྲུབ་ཏུ་སྨྲ་བ་རྣམས་ཀྱིས། ཨ་ནི་ཁོ་ཁོ་ཚོས་གིས་དེ་རེ་ད་བྱེད་འདོད་ནོ་ཞེས་བྱས་ནས་ཨ་ནི་རྟགས་དེ་གཏོང་ཡོང་དུས་ཨ་ནི་དེ་ལ་ལན་གདབ་ཚུལ་མཁས་པར་བྱེད་དགོས་རེད། ཨ་ནི་དགོས་ཏེ་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་ལ་དོན་དམ་སྒོ་ནས་ལན་འདེབས་དགོས། ད་འདི་ཁྱབ་པ་གཏན་གྱི་ཡོད་མ་རེད། ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་ལ་དོན་དམ་གྱི་སྒོ་ནས་ལན་འདེབས་དགོས། དོན་དམ་སྒོ་ཅན་གྱི་ཀླན་ཀ་ལ་ཀུན་རྫོབ་ཀྱི་སྒོ་ནས་ལན་འདེབས་དགོས་པའི་ཕྱིར། ད་འདི། ད་ལྟ་དཔེར་ན་ག་རེ་རེད། བར་ཆད་མེད་ལམ་ཆོས་ཅན་ཁྱོད་ཀྱི་དམིགས་པ་མི་འཐད་པར་ཐལ། འདུས་བྱས་དང་འདུས་མ་བྱས་ཀྱི། དོན་དམ་པར་མེད་པའི་ཕྱིར་ཟེར་ཡ་དེ་ལ་ཁྱབ་པ་མ་བྱུང་ཟེར་དུས། དོན་དམ་པར་མེད་ན་མེད་པས་མ་ཁྱབ། དོན་དམ་པར་མེད་ན་ཡོད་རེད་ཟེར་ཡ་དེ། གོ་རྒྱུ་དེ་ཀུན་རྫོབ་རེད་བ་ཀུན་རྫོབ་ཏུ་ཡོད་པ་ལ་ཡོད་པའི་གོ་ཆོད་པ་བྱས་ནས་ལན་རྒྱག་དགོས་ཡོད་རེད་བ། འོ་དེ་འདྲ་ཅིག་རེད།

བསྒྲུབ་བྱའི་ཆོས་ལ་བལྟ་དགོས་རེད་བ། བསྒྲུབ་བྱའི་ཆོས་ལ་དགག་བྱའི་ཁྱད་པར་དངོས་སུ་སྦྱར་བཞག་འདུག་ན། སྤྱིར་བཏང་འོང་ཁྱབ་པ་ཡོད་མ་རེད་རེད་བ། ཀུན་རྫོབ་སྒོ་ཅན་ཀླན་ཀ་ཡིན་ན་དོན་དམ་སྒོ་ནས་ལན་རྒྱག་དགོས་ཀྱི་ཁྱབ་པ་ཡོད་མ་རེད། དཔེར་ན་ད་ལྟ་དེ་མ་རེད་པས། དཔེར་ན་ད་ལྟ་ཡིད་རེ་ད་འགྱུར་བ་ཕྱིན་ཅི་ལོག་ཀུན་ནས་ག་ནས་སུ་བཀོད་དགོས་རེད། ནི་བར་ཆད་མེད་ལམ་གྱི་དམིགས་པ་མི་འཐད་པར་ཐལ། ནི། འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་མེད་པའི་ཕྱིར་ཟེར་འདིའི་རྟགས་དེ། ད་ལྟ་ལོ་ཆོས་ཆོས་ལ་རྟགས་སུ་བཀོད་པ་དེ་ཀུན་རྫོབ་སྒོ་ཅན་ཀླན་ཀ་རེད་མི་འདུག་པ་ཆགས་ཀྱི་རེད་བ། ནི། ག་རེ་ཟེར། བར་ཆད་མེད་ལམ། བར་ཆད་མེད་ལམ་ཆོས་ཅན། ནི་ཆོས་ཅན། ཀུན་རྫོབ།

དོན་དམ་དེ། ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་རེད་མི་འདུག་པ་ལ་དོན་དམ་སྒོ་ནས་ལན་རྒྱག་དགོས་ཟེར་ས་ལན་རྒྱག་ས་དེ་ལ། བསྒྲུབ་བྱའི་ཆོས་ལ་དོན་དམ་གྱི་ཁྱད་པར་སྦྱར་འདུག་ན། ནི་དོན་དམ་སྒོ་ནས་ལན་རྒྱག་དགོས་རེད། དེ་མ་སྦྱར་བ་ཡིན་ན། བར་ཆད་མེད་ལམ་གྱི་དམིགས་པ་འཐད་པའི་ཕྱིར་ཡོད་རེད་བ། འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་ཡོད་པར་ཐལ། ནི། བར་ཆད་མེད་ལམ་གྱི་དམིགས་པ་འཐད་པའི་ཕྱིར་ཟེར་ན། དེ་ལ་རང་ལ་ལན་ག་རེ།

འོ་ད་དེ་དེ་ཙམ་ན་ད་ནག་དེ་ག་རང་བ། ཀུན་རྫོབ་ཀྱི་སྒོ་ནས་ཁྱབ་པ་མེད་པ་ལ་བསམས་ནས་ཏེ། མ་ཁྱབ་ཟེར་དུས་དོན་དམ་པར་མེད་ན་མེད་དགོས་མ་རེད་ཟེར་ཡ་དེ་ཀུན་རྫོབ་ཀྱི་བྱེ་བྲག་བ། དོན་དམ་པར་མེད་ན་མེད་པས་ཁྱབ་དགོས་མ་རེད་དེ་ཡོད་རེད་ཟེར་ཡ་དེ། བསམ་བློ་གཏོང་ས་དེ་ཀུན་རྫོབ་དེ་རེད་མ་གཏོགས་དོན་དམ་པར་ཡོད་རེད་གསུངས་ཡོད་མ་རེད་བ། ཨ་ནི་དེ་ཆོས་ཅན། ཡོད་པར་ཐལ་དོན་དམ་དོན་དམ་པར་ཡོད་པར་ཐལ་ནི་དེའི་དམིགས་པ་ཡིན་པའི་ཕྱིར་རྟགས་བཀོད་ན་དེ་ལ་ཁྱབ་མེད་ཀྱི་ལན་བརྒྱབ་པ་དེ་ག་རེ་གསུངས་བ་ཟེར་ན་དེའི་དམིགས་པ་ཡིན་ན་དོན་དམ་པར་ཡོད་དགོས་མ་རེད་ཟེར་ལན་བརྒྱབ་པ་རེད་བ།

འགལ་བ་རེད་དེ། བདེན་གཉིས་ངོ་བོ་གཅིག་ལ་ལྡོག་པ་ཐ་དད་རེད་བ། དེ་ཡིན་ཙང་ངོ་བོ་གཅིག་ཏུ་འདུ་མི་རུང་བ་ཟེར་ཡ་དེ། གང་ངོ་བོ་གཅིག་ཏུ་མི་འདོད་བརྗོད་དེ་སྐབས་དབུ་མ་པའི་ལུགས་ཀྱིས། ནི། དོན་དམ་བདེན་པ་ཆོས་ཀྱི་བདག་མེད་དེ་དང་ཐ་སྙད་དུ་ཡོད་པའི་ཀུན་རྫོབ། བདེན་གཉིས་པོ་དེ་གཞི་གཅིག་གི་སྟེང་དུ། ནི། འདུ་མི་རུང་བར་འཛིན་པ་ལྟ་བ་དེ་སེམས་ཙམ་པའི་རྒྱུད་ལ་ཡོད་རེད། ཕྱིན་ཅི་ལོག་ཏུ་རྟོག་པ་དེ། འོན་དེ་ལྟར་འཛིན་པ། འཛིན་པའི་མི་རུང་བར་འཛིན་པའི་ས་བོན་དང་མངོན་གྱུར་བ་གང་རུང་གིས་བསྡུས་པ། འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་ཡིན། དབྱེ་ན་བར་ཆད་མེད་པས་ད་འདིར་བསྟན་བསལ་བྱ་ལོག་སྒྲུབ་ཟེར་དུས་རང་ལུགས་ལ་བདེན་འཛིན་ཆགས་ཀྱི་ཡོད་རེད་ཆགས་ཀྱི་ཡོད་མ་རེད། བསལ་བྱ་ལོག་སྒྲུབ་དེ་ལ་ད་ལོག་སྒྲུབ་ལ་ས་བོན་ཡོད་པ་ཞིག། ལོག་སྒྲུབ་དེ་ལ་བདེན་འཛིན་ཡིན་དགོས་རེད་དགོས་མ་རེད། ཨ། ག་རེ་ཟེར།

ལྷའི་སྐུ་གཟུགས་ལྡན་པ་སྲིད་དུ་ལྟ། རང་རྒྱུད་པའི་འདོད་པ་ལྟར་གྱི་བདེན་གཉིས་དེ་བཞག་གོ། རོ་འདབ་ལྡན་སྲིད་ཡ། དབུ་མ་པའི་འདོད་པ་ལྟར་གྱི། དབུ་མ་པའི་འདོད་པ་ལྟར་གྱི་བདེན་གཉིས་ལྟ། དཔེར་ན་གཟུགས་ལྟ་བུའི་སྟེང་དུ་བཞག་ན། གཟུགས་དེ། ཐ་སྙད་དུ་ཡོད་ན། དོན་དམ་པར་མེད་དགོས་འདུག། དོན་དམ་པར་ཡོད་ན། དོན་དམ་པར་དུ་ཡོད་ན། ཐ་སྙད་དུ་མེད་དགོས་འདུག་དེ་སེམས་ཙམ་པའི་ཁས་ལེན་དེ་ཡོད་རོ། ཐ་སྙད་དུ་ཡོད་པ་དང་དོན་དམ་པར་ཡོད་པ་གཉིས་འགལ་བ་རོ་སེམས་ཙམ་པ་ཁོ་ནའི་རང་ལུགས་ལ། ད། གཟུགས་ལྟ་བུ་དེ་དོན་དམ་པར་གྲུབ་ཏུ་ཡོད་ན། དེ་ནི་ཐ་སྙད་དུ་ཡོད་ས་མི་འདུག་ཟེར།

ད་གཟུགས་ལྟ་བུ་དེ་ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་ཀ་ཁོ་རང་ཁས་བླངས་པ་རེད་བ་དབུ་མ་པས་ཐ་སྙད་དུ་ཡོད་དོན་དམ་པར་མེད་ཟེར། ནི་ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་ངོ་བོ་ཁ་ཁ་ནས་ཁྱེར་ཡ་ཡོད་མ་རེད་ཟེར་གཅིག་ཀུན་རྫོབ་ཀྱི་གནས་སྟངས་རེད་ཟེར་གཟུགས་ཁོ་རང་ཡོད་ཚོད། ཡང་གཅིག་དེ་ནི་གཟུགས་ཀྱི་གནས་ལུགས་ཀྱི་གྲུབ་སྟངས་དེ་རེད་ཟེར་ད་དེ་བཞག་པ་རེད་བས་འོང་ད་དེ་འདྲ་ཅིག་ལ་འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་དབྱེ་ན་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་ལ་ལོག་པར་རྟོག་པ་ད་འདི་བཅུ་དྲུག་ཏུ་གྲངས་ཀ་ཕྱེ་གི་རོ། དེའི་ངོ་བོ་ཉིད། དེའི་ངོ་བོ་ཉིད་དམ། རྣམ་པ་ལ་ལོག་པར་རྟོག་པ་དང་དམིགས་པ་ལ་ལོག་པར་རྟོག་པ་རྣམ་པ་ལ་རྣམ་པ་ལ་ལོག་པར་རྟོག་པ་ཟེར་དུས་དེའི་ངོ་བོ་སྟོང་ཉིད་ནི་སྤྲོས་བྲལ་དེ་བཞག་པ་དེ་འགྲིག་གི་མི་འདུག་ཟེར་ནས་དེ་ལ་ལོག་པར་རྟོག་པ། འབྲས་བུ་ལ་ལོག་པར་རྟོག་པ་རྣམ་པ་ཐམས་ཅད་མཁྱེན་པ་དེ་རེད་བ། བདེན་གཉིས་ལ་ལོག་པར་རྟོག་པ་ཀུན་རྫོབ་དང་དོན་དམ་མི་འཐད་པར་ཐལ་བྱས་དེ་བཞི་པ་དེ་རེད་བ། སྦྱོར་བ་ལ་ལོག་པར་རྟོག་པ་ལྔ་པ་དེ་རེད་བ། ག་རེ་ཟེར་བྱང་ཆུབ་སེམས་དཔའི་ཐབས་མཁས་ཀྱི་སྦྱོར་བ་མི་འཐད་པར་ཐལ། དེ། འཁོར་གསུམ་དོན་དམ་པར་མི་དམིགས་པའི་ཕྱིར། རྟགས་གསལ་དེ་བཏང་བ་རེད་བ། ད་སྤྱོད་པའི་རྟེན་སྐྱབས་འགྲོ་ཡུལ་དང་བཅས་པ། དཀོན་མཆོག་གསུམ་ལ་ལོག་པར་རྟོག་པ་དང། དྲུག་པ་བདུན་པ་བརྒྱད་པ་གསུམ་དེ་རེད་བ་དེ་གསུམ་དེ། སངས་རྒྱས་ཆོས་དགེ་འདུན་གསུམ་ལ་ལོག་པར་རྟོག་པ་གསུམ། སངས་རྒྱས་མི་འཐད་པར་ཐལ་རྟོགས་བྱའི་ཡུལ་ཐམས་ཅད་བདེན་པར་མ་གྲུབ་པས་ཆོས་མི་འཐད་པར་ཐལ། ག་རེ་ཟེར། འཁོར་འདས་ཀྱི་ཆོས་དང་སྤང་བླང་གི་ཆོས་དེ་དག་དོན་དམ་པར་མི་དམིགས་པའི་ཕྱིར་དགེ་འདུན་མི་འཐད་པར་ཐལ་བདག་སྐྱེས་བུ་སོགས་དོན་དམ་པར་མི་དམིགས་པའི་ཕྱིར་ལབ་རྟགས་གསལ་དེ་གསུམ་བཏང་བ་རེད་བ་ད་བརྒྱད་བྱེད། ད་སྤྱོད་པའི་ད་འདི་ཀུན་རྫོབ་རིགས་འདུས་གོ་ཅན་གྱི་ལན་འགའ་དེ་ལ་བ། སྤྱོད་པའི་ཁྱད་ཆོས་ལ་ལོག་པར་རྟོག་པ། ད་དེ་ག་རེ་སྦྱོར་བ་རེད་བས། ཐབས་མཁས་པ་ལ་ལོག་པར་རྟོག་པ་རེད་བ། ཐབས་མཁས་པ་ལ་ལོག་པར་རྟོག་པ། ཁྱད་ཆོས། ད་དེ་ག་རེ། སྦྱིན་སོགས། ཕ་རོལ་ཏུ་ཕྱིན་པ་དྲུག་ལྟ་བུ་ཉམས་སུ་བླང་བའི་དུས། སྦྱིན་པ་ལྟ་བུ་ཡིན་ན་སྦྱིན་པ་སྦྱིན་བྱ། ལེན་པོ་གཏོང་པོ་གཏོང་བྱེད་པ་ནང་བཞིན་གྱི་འཁོར་གསུམ་བདེན་པར་མི་དམིགས་པ། ཤེས་རབ་ཕར་ཕྱིན་ཉམས་སུ་བླང་ཡོང་དུས་འོང་དེ་གའི། རྣམ་པར་དཔྱོད་དཔྱོད་མཁན་དང་དཔྱད་བྱ་དང་དཔྱོད་བྱེད་དེ་དག་དོན་དམ་པར་མི་དམིགས་པ་དེ་འདྲ་བའི་བྱང་ཆུབ་སེམས་དཔའ་གིས་ཉན་རང་གི་ལམ་ཉམས་སུ་ལེན་ཚུལ་ལས་ཁྱད་པར་དུ་འཕགས་པ་འཁོར་གསུམ་བདེན་པར་མི་དམིགས་པའི་སྒོ་ནས་ཉམས་སུ་ལེན་ཚུལ་དེ་ལ་ལོག་པར་རྟོག་པ་རེད་བ་སྤྱོད་པའི་ཁྱད་ཆོས་ལ་ལོག་པར་རྟོག་པ་དང་མངོན་པར་རྟོགས་པ་ལ་ལོག་པར་རྟོག་པ། དེ་མངོན་པར་རྟོགས་པ་ལ་ལོག་པར་རྟོག་པ་ཟེར་ཡང་འདི་དག་ག་རེ་གཉིས་ཁྱད་པར་ཡོད་སྲིད་ལབ་རེ་ཡེ།

ད་སྤང་བྱ་ལ་ལོག་པར་རྟོག་པ། ཐུབ་པའི་མངོན་རྟོགས་ལ་ལོག་པར་རྟོག་པ། ཐབས་བཅས་ཐུབ་པའི་མངོན་རྟོགས་དང། ཕྱིན་ཅི་ལོག་ནི་ལམ་བཅས་དང། ལ་ལས་ད་ཕྱིན་ཅི་ལོག་ལ་ལོག་པར་རྟོག་པ་དེ་རེད་བ་སྤང་བྱ་ལ་ལོག་པར་རྟོག་པ། ཕྱིན་ཅི་ལོག། ནི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་གཙང་བདེ་རྟག་བདག་ཏུ་འཛིན་པ་དེ་ཕྱིན་ཅི་ལོག་ཏུ་བཞག་པ་མི་འཐད་པར་ཐལ། ནི་དེ་གཙང་བདེ་རྟག་བདག་ཏུ་འཛིན་པ་དེ་ཕྱིན་ཅི་ལོག་ཡིན་ན། མི་རྟག་སྡུག་བསྔལ་སྟོང་བདག་མེད་ཅེས་འཛིན་པའི་བློ་དོན་མཐུན་ཡིན་དགོས་པ་ལས་དེ་ཡང་ཕྱིན་ཅི་ལོག་ཡིན་པའི་ཕྱིར། དེ་དོང་དང་གོ་བྱ་ལེན་གར་བས་ཡིན་ན་ཡང་རྟགས་མ་གྲུབ་ན་ཡང། དེ་ཕྱིན་ཅི་ལོག་ཡིན་པར་ཐལ། ཨ་ནི་རྟག་པ་དང་མི་རྟག་པ་དང་ཨ་ནི་རྟག་གཉིས་ཀ་དང་གཉིས་མིན་ལ་སོགས་པ་དེ་དག་དོན་དམ་པར་འཛིན་པའི་བློ་ཐམས་ཅད་ཨ་ནི་ཕྱིན་ཅི་ལོག་ཏུ་གསུངས་པའི་ཕྱིར། དེ་ལ་རང་ལུགས་ཆ་མེད་མིན། སྤང་བྱ་ལ་ལོག་པར་རྟོག་པ། ལྟར་ལམ་གྱི་ངོ་བོ་ལ་ལོག་པར་རྟོག་པ་དེ་བཅུ་གཅིག་གིས་འདི་བཅུ་གཉིས་རེ་བ། ལམ་གྱི་ངོ་བོ་ལ་ལོག་པར་རྟོག་པ་དེ་ལ། རྟོག་པ། ཨ་ལས། ལམ་གྱི་ངོ་བོ་དེ་ལ་ལོག་པར་རྟོག་པ་ལ་ག་རེ་ལ་ཕྱིན་ཅི་ལོག་ནི་ལམ་བཅས་དང་ཟེར་ཡ་དེ་རེ་བ། ལམ་ལ་ལོག་པར་རྟོག་པ་ཟེར་ཡ་དེ་རེ་བ།

སོ། དེ་ལོ་ཡི། དེ་ཏག་ཏག་རེད་བ། ཕྱིན་ཅི་ལོག་གི་ཡི་རེད་ཁོ་རང་བསམ་ན་ག་རེ་བཏང་བ་རེད་ཟེར་ན། གཙང་བདེ་རྟག་བདག་བཞིར་འཛིན་པའི་འཛིན་པ་དེ་ཕྱིན་ཅི་ལོག་ཏུ་བཞག་ན། མི་རྟག་སྡུག་བསྔལ་སྟོང་བདག་མེད་བཞིར་འཛིན་པའི་བློ་དེ་བློ་དོན་མཐུན་བཞག་དགོས་པ་ལས་དབུ་མ་པས་ཀྱི་དེ་བཞག་ཐུབ་མི་འདུག་བསམ་གི་རེད་བ།

དེ་ཞར་ལ་བྱུང་བ་ཡིན་ཟེར་ལབ་ཀྱི་ན། གཙོ་བོ་ལ་མ་ཁྱབ་ཟེར་ན་དེ། ད་ག་འདྲ་ཡིན་ན་དེ། ཡིན་མིན་སུ་ད་ཇི་ལྟར་མི་འདོར་བ་དེ། སྤྱིར་བཏང་དེ་སེམས་ཙམ་པས་ཁས་ལེན་གྱི་མ་རེད་བ། ལམ་གསུམ་ཀ། ཉན་ཐོས་ཀྱི་རིགས་ཅན་རྗེས་སུ་བཟུང་བའི་ཆེད་དུ་ལམ་སྒོམ་དགོས་པ་ནི་ཁས་ལེན་གྱི་ཡོད་ཀྱི་རེད་བ། ཡང་ན་བྱེ་བྲག་པ་ཅིག། ད་དེ་ཧ་ལམ། དེ་རིགས་བྱ་སྐྱོང་འདྲ་གྱི་མ་གཏོགས་དངོས་སུ་དེར་དེ་ཉིད་ལོག་ཡོད་ཀྱི་ཕྱིར་ནས་འགྲོ་གི་ཡོད་ན། འགྲོ་གི་མེད་ཟེར་ལབ་ན།

ད་ཁོ་རང་གི་བདེན་གཉིས་ངོ་བོ་གཅིག་ཏུ་ཁས་ལེན་མ་ལེན་ཟེར་ཡ་དེ་ཁོ་རང་གི་བསམ་ཚུལ་གྱི་བདེན་གཉིས་དེ་རེད་བ། ད་དེ་འདྲ་གི་ཡོད་མ་རེད། འདོད་ན་དེས་བདེན་གཉིས་ངོ་བོ་གཅིག་ཏུ་ཁས་མི་ལེན་པར་ཐལ་འདོད་པའི་ཕྱིར་ཟེར་ན་མ་ཁྱབ་ཟེར་ད་འདིར་དེ་བདེན་གཉིས་ངོ་བོ་གཅིག་ཏུ་འདུ་མི་རུང་ཁས་ལེན་པའི་ཕྱིར་ཟེར་ན་མ་ཁྱབ། ཁ་ཅིག་བདེན་གཉིས་འགལ་བར་འཛིན་པའི་བློ་མངོན་གྱུར་བ་དང་ས་བོན་གང་རུང་གིས་བསྡུས་པ་འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་ཟེར་ན་ད་དེ་མི་འཐད་དེ་བདེན་གཉིས་འགལ་བ་རང་ལུགས་ལ་རེད་བ། དོན་དམ་བདེན་པ་དང་ཀུན་རྫོབ་བདེན་པ་གཉིས་འགལ་བ་རེད་བ། ད་འདི་དེ་སྤང་བྱ་གང་རུང་མ་རེད་ཟེར་གི་རེད།

བདེན་གཉིས་ངོ་བོ་གཅིག་པ་དང་གཞི་མཐུན་ཡོད་མ་རེད། ངོ་བོ་གཅིག་པ་ཡིན་ན་ཡང་གཞི་མཐུན་ཡོད་མ་རེད། འདི་གཞི་མཐུན་དུ་འདུ་མི་རུང་བར་འཛིན་པའི་བློ་དེ། ཕྱིན་ཅི་ལོག་གི་བློ་ཆགས་ཡོད་མ་རེད། འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་ཟེར་ན་བདེན་གཉིས་ངོ་བོ་གཅིག་ལ་གཞི་མཐུན་དུ་འདུ་རུང་བར་ཐལ། ཁྱོད་རང་གིས་དེ་འདུ་མི་རུང་བར་འཛིན་པ་དེ་ལོག་ཤེས་ཡིན་པར་བྱ་བའི་ཕྱིར་མཚན་ཉིད་དེ་འཐད་པའི་ཕྱིར། ཁ་ཅིག།

སེམས་ཙམ་པས་དེ་གཉིས་འགལ་བར་ཁས་ལེན་པར་ཐལ། བདེན་པར་མེད་པ་དང་ཐ་སྙད་དུ་ཡོད་པ་གཉིས་འགལ་བ། ད་དེ་ཀུན་བརྟགས་དེ་བདེན་པར་མེད་པ་རེད་ཐ་སྙད་དུ་ཡོད་པ་རེད། ད་སེམས་ཙམ་པས་ཀྱི་ཐ་སྙད་དུ་ཡོད་པ་དང་བདེན་པར་མེད་པ་གཉིས་པོ་དེ་གཅིག་པ་རེད་བ། བདེན་པར་མེད་པའི་ཡོད་པ་ལ་ཐ་སྙད་དུ་ཡོད་དགོས་རེད། བདེན་པར་གྲུབ་པའི་ཡོད་པ་ལ་དོན་དམ་དུ་ཡོད་དགོས་རེད་ཐ་སྙད་དུ་མེད་རེད། ཐ་སྙད་དུ་མེད་ན་མེད་པའི་གོ་ཆོད་གི་ཡོད་མ་རེད་སེམས་ཙམ་པའི་རང་ལུགས་ལ། བདེན་པར་མེད་པ་དང་ཐ་སྙད་དུ་ཡོད་པ་འགལ་བར་འཛིན་པའི་བློ་མངོན་གྱུར་བ་དང་ས་བོན་གང་རུང་གིས་བསྡུས་པ་དེ་འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་ཟེར་ན། ད་འདིའི་གཙོ་བོར་ལོག་སྒྲུབ་ཡོད་མཁན་དེ། སེམས་ཙམ་པ་རེད་ཨ་ནི་སེམས་ཙམ་པས། བདེན་པར་མེད་པ་དང་ཐ་སྙད་དུ་ཡོད་པ་གཉིས་འགལ་བར་ཁས་ལེན་པར་ཐལ་འདོད་ན་ཀུན་བརྟགས་དེ་དེ་འདྲའི་གཞི་མཐུན་དུ་ཁས་མི་ལེན་པར་ཐལ་ཟེར་བསལ་བ་བཏང་ཡོད་རེད། སེམས་ཙམ་པས་དེ་གཉིས་འགལ་བར་ཁས་ལེན་པར་ཐལ་མཚན་ཉིད་དེ་འཐད་པའི། འདོད་མི་ནུས་ཏེ་དེས་ཀུན་བརྟགས། དེ། ལྟར་བདེན་པར་མེད་པ་དང་ཐ་སྙད་དུ་ཡོད་པའི་གཞི་མཐུན་དུ་ཁས་ལེན་པ་རེད་བ། ག་རེད། དྲང་ངེས་ཀྱི་འགོ་ཡི་རེད་ཡོད་རེད་བ། ཨང། ཀུན་བརྟགས་བདེན་པར་མེད་པ་དང་ཐ་སྙད་དུ་ཡོད་པ་རེད། གཞན་དབང་དང་ཡོངས་གྲུབ་གཉིས་པོ་དེ་བདེན་པར་གྲུབ་པ་དང་ཐ་སྙད་དུ་མེད་པ་རེད། ཐ་སྙད་དུ་མེད་ན་མེད་པའི་གོ་ཆོད་ཀྱི་ཡོད་མ་རེད་ད་སེམས་ཙམ་པ་ཁོ་རང་རང་ལུགས་ལ་དུས་རྒྱུན་དབུ་མའི་ཞལ་ཞུ་ཡ་ཡོད་མ་རེད། ཐ་སྙད་དུ་མེད་པ་དང་དོན་དམ་དུ་ཡོད་པའི་ཕྱིར་ཟེར་ན་དེ། དུས་ཆེན་གྱི་གྲུབ་མཐའ་མཚོ་མེ་ལོང་ལ་དེ་ཁྱབ་པ་ཡོད་དེ་ཡིན་ཟེར་བ། ཐ་སྙད་དུ་ཡོད་པ་དང་དོན་དམ་དུ་ཡོད་པ་གཉིས་འགལ། སེམས་ཙམ་པའི་ལུགས་ལ་འགལ། འདོད་མི་ནུས་ཏེ། དེས་ཀུན་བཏགས་བདེན་པར་མེད་ཅིང་ཐ་སྙད་དུ་ཡོད་པ་ཁས་ལེན་པའི་ཕྱིར། ཐ་སྙད་དུ་ཡོད་པ་དང་བདེན་པར་མེད་པ་གཉིས་འགལ་བ་ཁས་ལེན་གྱི་མ་རེད། ལེན་པའི་ཕྱིར། ཁ་ཅིག། ད་འདི་ཡིན་ན་ད་རང་ལུགས་ལ། ག་རེ། སེམས་ཙམ་པའི་རྒྱུད་ལ་ད་ལོག་རྟོག་ག་རེ་བཞག། འདུས་མ་བྱས་ནམ་མཁའི་སྟེང་དུ་ལོག་རྟོག་ག་རེ་བཞག། འདིར་བསྟན་བདེན་གཉིས་ངོ་བོ་གཅིག་ལ་འདུ་མི་རུང་བར་འཛིན་པའི་ལོག་རྟོག་ག་རེ་བཞག། ཅེས་གཞན་དབང་དང་ཡོངས་གྲུབ་སྟེང་དུ་འགྲིག་གི་འདུག་ར། ཁོ་ན་བདེན་པར་མེད་པ་དང་ཐ་སྙད་དུ་ཡོད་པ་གཉིས་འགལ་བར་འཛིན་གྱི་རེད་བ། འདུས་མ་བྱས་ནམ་མཁའ་ལྟ་བུའི་སྟེང་དུ་ག་རེ་བཞག་ཡོད། འདུས་མ་བྱས་ནམ་མཁའི་སྟེང་དུ། འདིར་བསྟན་བདེན་གཉིས་ངོ་བོ་གཅིག་ལ་འདུ་མི་རུང་བར་འཛིན་པའི་ལོག་རྟོག་སེམས་ཙམ་པའི་རྒྱུད་ལ་ཨེ་ཡོད། ཞོ། ཨ། མེད་རེ་བས། ཨ་ནི་འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་མི་སྨྲ་བའི་ཕྱིར་ཞེས་རྟགས་འགོད་ངེས་ཚེ་སེམས་ཙམ་པ་མ་ཡིན་པར།

འདོད་མི་ནུས་ཏེ་དེས་ཀུན་བཏགས་བདེན་པར་མེད་ཅིང་ཐ་སྙད་དུ་ཡོད་པར་ཁས་ལེན་པའི་ཕྱིར། ཁ་ཅིག་བར་ཆད་མེད་པའི་རྩེ་སྦྱོར་དང་རྣམ་མཁྱེན་གྱི་དམིགས་པ་ཆོས་ཅན་བདེན་པར་ཡོད་པར་ཐལ་ཐ་སྙད་དུ་ཡོད་པའི་ཕྱིར་ཞེས་པའི་ཐལ་འགྱུར་དེ་སྐབས་འདིར་བསྟན་གྱི་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་དང་དུ་སི་ཞག་གཡོག་མར་དང་རང་བློ་རེད། ཞག་གཡོག་མར་བ་ཐ་སྙད་དུ་ཡོད་པའི་ཕྱིར་དེའི་ཚུལ་བརྟག་གོ། ཐ་སྙད་དུ་ཡོད་ན་བདེན་པར་ཡོད་པའི་ཁྱབ་པ་ཁས་ལེན་མཁན་དབུ་མ་པའི་ཁས་བླངས་ལ་སོང་ཡོད་མ་རེད་སེམས་ཙམ་པ་ཁོ་རང་གི་འདོད་ཚུལ་ལ་དེ་ཡོད་མ་རེད་བ། དེ་ཆོས་ཅན་ཐ་སྙད་དུ་མེད་པར་ཐལ་དོན་དམ་པར་མེད་པའི་ཕྱིར་ཞེས་པའི་ཐལ་འགྱུར་དེ་སྐབས་འདིར་བསྟན་གྱི་དོན་དམ་སྒོ་ཅན་གྱི་ཀླན་ཀ་ཡིན་ཞེས་ཟེར་བ་མི་འཐད་དེ།

ཀུན་རྫོབ་ཏུ་ཡོད་ཀྱི་དོན་དམ་པར་མེད་པར་ཁས་ལེན་པའི་ཕྱིར་ཏེ་མཛོད་ལས། གང་ལ་བཅོམ་དང་བློ་ཡིས་གཞན་བསལ་ན་དེ་བློ་མི་འཇུག་པ་བུམ་ཆུ་བཞིན་དུ་ཀུན་རྫོབ་ཏུ་ཡོད་དེ་དོན་དམ་ཡོད་གཞན་ནོ་ཞེས་གསུངས་པའི་ཕྱིར། དེ་བཞིན་དུ་དབུ་མ་འཇུག་པའི་ནང་ལ་ཡོད་རེད། བུམ་པ་ཀུན་རྫོབ་བདེན་པ་ཁས་ལེན་གྱི་རེད་ཟེར་བྱེ་བྲག་སྨྲ་བའི་གིས་ད་ཁས་ལེན་རྩ་བའི་ཚིག་གིས་ཡོད་ད་ད་དྲན་གྱི་མི་འདུག། གཉིས་པ་གྲུབ་སྟེ་ད་མདོ་སྡེ་པས། སྤྱི་མཚན་དེ་བདེན་པར་མེད་ཅིང་ཐ་སྙད་དུ་ཡོད་པར་ཁས་ལེན་པའི་ཕྱིར། ཐ་སྙད་དུ་ཡོད་ན་བདེན་པར་གྲུབ་པའི་ཁྱབ་པ་ཁས་ལེན་མཁན་སུ་གཅིག་ཡོད་མ་རེད་ཟེར། གསུམ་པ་གྲུབ་སྟེ་སེམས་ཙམ་པས་དེ་འདྲའི་ཐལ་འགྱུར་དེའི་ཁྱབ་པ་རང་ལུགས་ལ་ཚད་མས་གྲུབ་པར་ཁས་མི་ལེན་པའི་ཕྱིར་ཏེ་ཀུན་བཏགས་དེ་ཐ་སྙད་དུ་ཡོད་ཀྱང་དོན་དམ་པར་མེད་པར་ཁས་ལེན་པ་རེད། དོན་དམ་པར་མེད་ཅིང་ཐ་སྙད་དུ་ཡོད་པར་ཁས་ལེན་པའི་ཕྱིར། དེས་ན་འདིར་བསྟན་ཀླན་ཀ་དང་དེའི་ལན་ལ་དོགས་པ་དཔྱད་པ་གཉིས་ལས་དང་པོ་ནི།